ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ཉིད་ཁྱེད་རང

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐྱེལ་ས་གི་རྒྱ་དེ་དེ་རོ་ཡོད་ཡིག་སྐྱེལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི།

写给福音节目收。 就可以了。 我们的电子信箱是佳丽， 佳丽的汉语拼音 atvohcvohc 点 cn， 欢迎您的来信。
लेरिम क ल a स ा यहाँ थ ं ज r o से रोनं ལས་རིམ་ཨ་ས་ཀའི་བ་ནི། Post Box number གཅིག་ཀླད་ཀོར་གཉིས་བདུན་དགུ་ཀ་ཐ་མན་གྲུ་ནེ་པཱལ། Voice of Hope ཨ་ས་ཀའི་བ་ནི Seven Day Adventist ཚོགས་པའི་གི་ཐོག་ནས་ཁྱེད་ཚོ་མི་མང་གི་གསན་ཏེ་ཡོད་བ་རེད་འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། Radio ནས་མི་མང་ཚང་མའི་གི་བར་ལ་གསན་མྱོང་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ། ལ་ང་ཡི་ཨ་ས་ཡི་སེན་མན་གྱི་ཡབ་ཡེ་ཤུ། གི་ལས་ནས་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ཚོ་ཡིན་ནོ། དེ་རིང་གི་ལས་ནས་ཚང་མ་མི་མང Radio ཉན་མཁན་གྱི་རེད། འདིའི Radio ཉན་མཁན་གྱི་ཨ་ས་ཡི་བ་ནི་མི་མང་ཚང་མའི་གི་བར་ལ་དུས་ཚོད་འདི་ལ་སླེབས་དགོས་ཡོད་བ་རེད་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཞིག། ད་དེ་རིང་གི་འདིའི་ལས་རིམ་ནི་ཕུལ་གི་སྐབས་ལ་ང་ཁྱེད་ཚོ་མི་མང་ཚང་མ་ལ་ཡང།

དེ་བཞིན་ལེན་དུ་ཡོད་པ་རེད། ཉིད་ཡི་འདིའི Radio ཉན་མཁན་མི་མང་ཚང་མ་ལ་ཡང་ད་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ང་ཡང་ཡབ་ཡེ་ཤུ་གི་འགྲོ་སྟངས་ཀྱི་དོན་ལ་སྨོན་ལམ་དང་པོ་ཞིག་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཁྱོད་ཀྱི་ལས་རིམ་འདི་ང་མི་མང་ཚང་མའི་གི་ཐོག་ལ་ཕུལ་མཁན་སྐབས་ལ་ཁྱེད་ཀྱིས་རོགས་རམ་གནང་ཨ་མེན། ཨ་མི་དམངས་ལྷན་རྒྱས་རྣམ་པ་ཚོ་ང་དེ་རིང་ཡབ་ཡེ་ཤུ་གི་བཀའ་དེ་བྱེད་པའི་གི་སྐབས་ལ་དེ་རིང་གི་ཡང་གསུང་རབ་གི་དབུ་དེ་ཅི་འདི་ཡོད་དོ་ཞེས་འདི་དེ་ག་འདྲ་ཡོད་ཟེར་ན་ནམ་མཁའ་ཡི་ཞིང་ཁམས་སུ་འགྲོ་གི་ལམ་ནམ་མཁའ་གི་ཞིང་ཁམས་དུ་འགྲོ་གི་ལམ་དེ་ཚེ་འདི་ལ་ར་ཡོད་བ་རེད་མི་དམངས་ལྷན་རྒྱས་རྣམ་པ་ཚོ་གསན་ཞུ་རོགས་གནང་མི་དམངས། ཡིས་དཀོན་མཆོག་གི་མཚན་བརྗོད་ན་གཏི་མུག་གི་རྐྱེན་ཁ་ཤས་ཀྱིས་བསམ་བློ་གནོད་པ་ཅིག་བཏང་གི་ཡོད་རེད། དང་པོ་ང་ཚོ་ཡིས་ཤེས་རིག་གི་སྒོ་ནས་བཟང་ངན་རྟོགས་པའི་བསམ་པ་དཀོན་མཆོག་གིས་གནང་ཡོད་རེད། ཡིན་ན་ཡང་ག་རེ། ཕྱིན་དགོས་ཡིན་པ་འདི་དག་ཚོ་རང་གི་འདོད་པ་ལ་བརྟེན་དེ་ནི་ང་ཚོ་ཡི་ལས་འགན་རེད། གཉིས་པ་ནི་དཀོན་མཆོག་ཐོག་མཐའ་མེད་པ་ཀུན་དབང་ཡིན་པ་འདི་ཚང་མས་ཀྱིས་ཤེས་ཀྱི་ཡོད་པས

སེམས་ནང་གི་དྲི་བ་སྣ་ཚོགས་ཀྱི་ལན་ཚང་མ་ཡར་ཐོབ་ཡོད། རེ་བ་བྱས་པའི་གི་སྒོ་ནས་སེམས་ཤུགས་མཐོ་ཞིང་སེམས་ཤུགས་ཡོང་ན་དད་པ་སྐྱེ་ཡོད་འདི་ཡི་རྐྱེན་རེ་བ་ཡོང་ནས་མི་ཚོ་ནང་གི་དོན་གལ་གྲུབ་ཐུབ་ཡིན་ན་ཡང་ང་ཚོ་ཡི་རེ་བ་དེ་སུ་ལ་བྱེད་ཀྱིན་ཡོད་པ་རེད་པས། དཀོན་མཆོག་དང་དཀོན་མཆོག་དང་པོ་དེ་སུ་གསོན་པོ་ཉིད་ལ། ང་ཚོ་རེ་བ་བྱེད་དགོས་ཀྱི་རེད། མི་མང་དྲིན་ཅན་རྣམ་པ་ཚོ་ཁོང་ལ་ཡིད་ཆེས་བྱས་ན

ང་ཚོ་ཡི་སེམས་ནང་ལ་ཡོང་སྲིད་པ་དེ་ག་རེ་ཡིན་ཟེར་ན། ང་ཚོ་གཞིས་འདིར་ག་རེ་བྱས་ཡོད་པ་རེད་བས། ཡོང་བའི་གི་དོན་དག་འདི་གང་རེད་བས། དྲི་བ་གཅིག་ང་ཚོ་ཡི་སེམས་ནང་ལ་ཡོང་སྲིད་པ་འདི་ག་རེ་ཡིན་ཟེར་ན། དྲི་བ། འདི་ཡི་ལན་ནི་ག་རེ་ཡིན་ཞུས་ན་ང་ཚོ་ཡི་ག་ཡི་འདི་རེ་ཡོང་བའི་གི་དོན་ལ་རྩ། རྩ་བ་ནི་དཀོན་མཆོག་ལ་བཙལ་བ་ཡིན། ཡང་ཁོང་མཉམ་དུ་དང་བུ། བུ་ནང་ལྟར་གྱི་འབྲེལ་བ་འབྱུང་ཐུབ་པའི་གི་ཕྱིར།

ཡང་ན་ང་ཚོ་ཁོང་ལ་ངོས་ལེན་བྱེད་དགོས། ཡང་ན་ང་ཚོ་ཁོང་ལ་པང་དུ་དཀོན་མཆོག་གི་བྱམས་པ་གི་དཔེ་ཞིག་གང་ཡིན་ཟེར་ན་བྱམས་སེམས་ལ་བཟུང་བཟོད་པ་དང་སྙིང་རྗེ་ཡོད། ཕྲག་དོག་དང་རང་བསྟོད་ང་རྒྱལ་མེད། བྱམས་སེམས་ཀྱིས་མི་འོས་པར་མི་སྤྱོད། རྒྱུན་དུ་རེ་རྒྱུན་དུ་རེ། བྱམས་སེམས་ནམ་ཡང་མི་ཡལ། བྱམས་པ་མཐའ་ཡས་པ་དེ་དཀོན་མཆོག་གིས་ང་རྣམས་ལ་ཁོང་གི་སྲས་ཡེ་ཤུ་ཡི་བསྟན་གནང་ཡོད་པ་ཡིན། ཁོང་ནི་ཟས་སྦྱིན་དང་བསྟན་པ་དཀོན་མཆོག་དངོས་པོ་ཡིན། ཡེ་ཤུ་མི་རུ་སྤྲུལ་བ་གི་དོན་ནི་ངེད་རྣམས་དཀོན་མཆོག་གི་བུ་རྒྱུད་དུ་འགྱུར་ཕྱིར་ཡིན། ཨེམ་ཆིས་ནད་པ་སོགས་དྲག་གསོ་བར་གནང་བ་ལས་མང་བ། ཁོང་གིས་མི་ཡི་རིགས་ཀྱི་སེམས་ནང་ཞི་བདེ་དང་དགའ་ཚོར་གནང་ཡོང།

ངལ་གསོ་སྟེར་བར་བྱའོ། ང་ནི་ཉམ་ཆུང་དང་དམན་སེམས་ལྡན་པས་ང་ཡི་གཉའ་ཤིང་འཁུར། ང་ནས་སློབ་དང་ཁྱོད་ཀྱི་སེམས་ལས་ངལ་གསོ་འོང་ཞེས་གསུངས་ཡོད། མི་དམངས་ལྷན་རྒྱས་རྣམ་པ་ཚོ། དེ་ནས་སྨོན་ལམ་གྱིས་ཇོ་བོ་ཡེ་ཤུ་ང་ཡི་སྐྱབས་མགོན། ངས་ཁྱེད་ལ་དད་པ་གཅིག་པུ་མ་ཡིན་པར་ཁྱེད་ཀྱི་ཞབས་རྗེས་སུ་འབྲང་བ་དང། ཁྱེད་ཀྱིས་གསུངས་པའི་བཀའ་ཐམས་ཅད་ལ་ཉན་ཞིང་རྟོགས་པའི་རོགས་རམ་གནང།

ཨ་མེན་པ་སི་ལེ། ལས་རིམ་ཨ་ས་གི་བ་ནི་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ

འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་འོ་ནས་མི་དམངས་ཚང་མས་ཀྱི་བར་ལ་གསན་མྱོང་གི་ཡོད།

ཚིན་འོད་ཟེར་འདི་སྲས་ཀྱི་རྒྱུད་ནས་ཤར་གྱི་རེད། ཁྱེད་རང་གིས་ང་ཡི་མིང་ཐོག་ནས་ག་རེ་ཞུས་ནས་ངས་བྱེད་ཀྱི་ཡིན། ང་ལ་སྐྱབས་འཚོལ་ནས་མུ་མཐུད་ནས་ང་ཡི་སློབ་སྟོན་ལ་ཞུགས། གལ་སྲིད་ཁྱེད་རང་གིས་དེ་དེ་འདྲ་བྱས་ན་ཁྱེད་རང་གིས་ག་རེ་ཞུས་པ་འདི་ཡོང་གི་རེད། གལ་སྲིད་ངས་བསམ་བློ་ངན་པ་ལ་གཅེས་པོ་བྱས་ནས་འདོད་པ་གང་ཡོད་བྱས་ན་དཀོན་མཆོག་གིས་ང་ལ་གསན་གྱི་མ་རེད། ཡེ་ཤུ་གིས་རང་གི་སློབ་མ་ཚོ་ལ་གསུངས་པ་ཁྱེད་རང་གིས་སྨོན་ལམ་རྒྱབ་དུས་ག་རེ་ཞུས་པ་དེ་རག་གི་རེད་བསམ་པའི་ཡིད་ཆེས་བྱས། དེ་འདྲ་བྱས་ན་ཁྱེད་རང་ལ་རག་གི་རེད། མི་མང་ལྷན་རྒྱས་རྣམ་པ་ཚོ། ག་དུས་ཡིན་ཡང་སྨོན་ལམ་བརྒྱབ། ག་ལ་འགྲོ་ན་སྨོན་ལམ་བརྒྱབ་ལས་ཀ་བྱེད་ན་སྨོན་ལམ་བརྒྱབ་ཁ་ལག་ཟ་ན་སྨོན་ལམ་བརྒྱབ་འོ་དེ་ནི་དཀོན་མཆོག་གིས་རང་ལ་ཐུག་གི་རེད་དཀོན་མཆོག་མཉམ་པོ་བྱུང་གི་རེད་ཁོང་མཉམ་པོ་ནམ་ཡང་དུས་ཆད་གི་བསམ་བློ་ཡོད་ན། དམ་དཔེ་ན་དཀོན་མཆོག་ལ་སྨོན་ལམ་བརྒྱབ་ན་ཁོང་མཉམ་པོ་རང་གི་ཐུགས་ཁུར་བོ་ཡོད་རེད་ལྷན་རྒྱས་རྣམ་པ་ཚོ་སྨོན་ལམ་བརྒྱབ་དུས་དམ་པའི་གི་ཐུགས་དང་ཉེ་པོ་བྱས་ནས་ཁོང་ལ་ཁྲིད་ཆུག་སྨོན་ལམ་གང་ཡོད་པ་དེ་ཚོ་ཚང་མ་བརྒྱབ་ག་རེ་དགོས་པ་ཚང་མ་ཡོང་རྒྱུའི་གི་སྨོན་ལམ་ཞུས་མི་མང་ལྷན་རྒྱས་རྣམ་པ་ཚོ་དེ་ཚོ་ཡོང་རྒྱུ་ཡིད་ཆེས་ཡིད་ཆེས་བརྟན་པོ་བྱས་ནས་སེམས་ཤུགས་ཆག་རྒྱུ་རེད། མེད། དཀོན་མཆོག་གི་མི་ཚོ་ཡི་ཆེད་དུ་གི་དུས་རྒྱུན་དུ་སྨོན་ལམ་བརྒྱབ། མི་མང་ལྷན་རྒྱས་རྣམ་པ་ཚོ། གང་ཅི་ཡི་ཐོག་ལ་སེམས་ཁྲལ་མ་བྱེད། ཡིན་ན་ཚང་མའི་གི་སྐོར་ལ་སྨོན་ལམ་རྒྱོབ། རང་གཅིག་གི་དོན་ལ་མིན་པ་ཞིག་སྨོན་ལམ་བརྒྱབ་ན་འཛམ། བྱ་བྱི་བ་བ་བུ་ལུང་སེམས་ཅན་སྤྱི་དང་སྒོས་ཀྱི་ཐོག་ལ་སྨོན་ལམ་རྒྱག་དགོས་ཡང་ལྷན་རྒྱས་རྣམ་པ་ཚོ་ཁྱེད་རང་ལ་ག་རེ་དགོས་པ་ཚང་མ་དཀོན་མཆོག་གིས་བཏང་གི་རེད་དཀོན་མཆོག་ལ་ཞུ་ཨོ་ཁྱེད་རང་གི་སྨོན་ལམ་ཞུ་དུས་དུས་ཡིན་ནས་ཐུགས་རྗེ་ཆེ་ཞུ་དགོས་དེ་ནས་དཀོན་མཆོག་གི་ཞི་བའི་གི་རྒྱུད་ནས་ཁྱེད་རང་གི་སེམས་དང་བསམ་བློ་ཡེ་ཤུ་མཱ་ཤི་ཀ་ལ་ཡོད་པ་དེ་ལ། སྐྱོབ་པ་གནང་གི་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གིས་གནང་བའི་ཞི་བ་འདི་ཞེ་དྲག་རླབས་ཆེན་ཡིན་ཙང་ཚང་ང་ཚོ་ཤེས་ཁག་པོ་ཡོང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་སྨོན་ལམ་ཞུ་རྒྱུར་ཚང་མ་འཚམས། འཇོག་རྩ་བ་ནས་མ་བྱས་ངོ་བོ་མིན། མི་མང་ལྷན་རྒྱས་རྣམ་པ་ཚོ་ཤིག་ང་དེ་རིང་གི་ཡབ་ཡེ་ཤུ་གིས་འདིས་རང་གི་སྨོན་ལམ་དེ་ཡང་དག་པར་བསྟར་དགོས་ཀྱི་རེད་ཅེས་ག་ཚད་ས་ཆ་ག་ས་ག་ལ་འགྲོ་ན་ཁོང་ཚོ་ལ་སྨོན་ལམ་ཞུ་ན་འདིས་མི་ཚེ་ཡག་པོ་གང་ཡང་ཡོང་མ་རེད་ཁོང་ཚོའི་གི་སྨོན་ལམ་དེ་ཞུས་ནས་ཚེ་འདི་དང་ཚེ་ཕར་ལོགས་གཉིས་ལ་ཁོང་ཚོ་སྡུག་མྱོང་དགོས་རེད་སྨོན་ལམ་དེ་མང་པོ་ཡོད་ན་ཁོང་མཉམ་པོ་ནམ་ཕེབས་ན་ཐུག་གི་རེད་ཁོང་མཉམ་པོ་རང་གི་རྩ་ལ་འགྲོ་བྱེད་ཀྱི་བསམ་བློ་ཡོད་ན་གདོང་མགོ་ཤོར་ཏེ་སྨོན་ལམ་ཡག་པོ་ཞིག་རྒྱོབ་ཅིག་རང་ལ་སྨོན་ལམ་ཡག་པོ་ཞིག་ཞུས་ཅིག་སྨོན་ལམ་ཡག་པོ་ཞུ་བའི་སྐབས་ལ་ཁོང་ཚོས་གི་ཁྱེད་ཚོ་ལ་རོགས་རམ་བྱེད་གནང་གི་རེད་ཅེས་མི་མང་ལྷན་རྒྱས་ནང་མི་ཚོ།

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།